དེ་ནས་ཞོགས་ཀས། ཕར་འགྲོ། རྒན་ཡོངས་འཛིན་རྩ་ལ་འགྲོ། ཁ་སང་གསུང་ཆོས་གནང་བཞག་པ་དེ་བཅས་རྒན་གྱིས་མར་བཀའ་འདྲི་གནང་གི་རེད། ལུང་དྲངས་བཞག་པ་རེད་པ་དེ་ཚོ་ངས་ཞུ་གི་རེད་ང་ཞུ་ཐུབ་གི་ཡོད་དེ་དུས་རིག་པ་ཡག་པོ་ཡོད་རེད། ཨན་དེ་དུས་བག་ཕེབས་དུས་རྒན་དང་ཆ་ད་བག་ཕེབས་ཕེབས་ཀྱི་འགྲོ་དགོང་དག་ཚོ་ཆ་ལ་ལོག་ཡོང་ཨན་རྒན་བག་ཕེབས་འགྲོ་གི་རེད་དེ་འདྲ་ཟེ་བྱེད་ཀྱི་ཡོད། ཨན།

ད་བོད་ཀྱི་བླ་མ་ལ་བས་ལྷ་ཞལ་གཟིགས་ལྷ་གི་གསུང་ཐོས་གསུང་བཀའ་བསྡུར་ཞུ་རྒྱུ་ཡོད་མཁན་དེ་སྟག་ཕུ་རིན་པོ་ཆེ་རྗེ་བཙུན་སྒྲོལ་མ་བཀའ་བསྡུར་ཡིན་ནས་ཁོ་རང་ནང་མ་ལང་ཙེ་ནས་དེ་ནས་ག་རེ་ཞུ་དགོས་ནས་རྗེ་བཙུན་སྒྲོལ་མ་ལ་ཞུ་ས་ཡོད་རེད་སྤྱན་རས་གཟིགས་ལ་ཞུ་ས་ཡོད་རེད་ཨ་ནི་སྐུ་འདྲ་སུ་མཇལ་ནས་ཞལ་གསུང་བྱོན་གྱི་ཡོད་རེད་སྟག་ཕུ་རྡོར་འཆང་དེ་འདྲ་རེད་དེ་ནང་བཞིན་རྨོག་ལྕོག་རིན་པོ་ཆེ་སྤྱན་རས་གཟིགས་ཞལ་གཟིགས་ཡང་ཡང་ཡོད་རེད་འོ་ད་ཁོང་ཚོའི་འདི་བླ་མ་རྡོར་འཆང་ཞལ་སློབ་རེད།

རེའུ་དགེ་ལུགས་པའི་བླ་མ་ད་ཅིག། སུ་དུ་མས་མཁན་ཁ་ཤས་ད་མཇལ་མ་མྱོང་ཡོད་རེད་འཇུག་ཚ་ལེའུ་ངས་སུ་དུ་མས་ཟེར་ག་ཆོག་ད་མི་སུ་བོ་ཆུ་མ་རེའུ་མཇལ་མ་མྱོང་ནི་ད་ག་རེད་ད་དུས་ཚོད་ཀྱི་ལི་ཤོར་བ་རེད་མ་གཏོགས་དེ་དུས་ཁ་ཐུག་ལ་ཡོད་མཁན་ཡིན་ན་བླ་མ་རྡོར་འཆང་གོང་དུ་བཀའ་ཆོས་ཞུས་མ་མྱོང་མཁན་ད་བླ་མ་རྡོར་འཆང་ཕ་བོང་ཁ་པ་སུ་སུ་བླ་མ་མ་བསྟེན་མཁན་དགེ་ལུགས་པའི་བླ་མ་གཅིག་ཡོད་རྒྱུ་མ་རེད་རྩ་ནས་ཡོད་གི་མ་རེད།

སངས་རྒྱས་ག་ལ་ཕྱོགས་ལས་ན་གཅིག་གི་སྤྱོད་པ་ཞིག་ཡོད་རེད་དེ་འདྲ་མི་འདྲ་མང་པོ་ཡོད་རེད་གཅིག་པ་རང་མ་རེད་ཤ་བ་རི་པ་ཕྱོགས་ལས་ན་གཅིག་རི་དྭགས་བཤོར་ནས་རི་དྭགས་བསད་མདའ་རྒྱབ་ནས་རི་དྭགས་བསད་ད་རིང་འགྲུལ་པ་ཡོང་བ་ཡོད་གསུང་ནས་ཤ་བ་མང་པོ་ཅིག་བསད་ཁྲག་གི་འཛར་འཛར་ཁོ་རང་བཞུགས་ས་ནང་ལ་ཤ་རྡོག་དུ་མ་བཏགས་ཨ་ཁོ་རང་གི་བའི་སྐྱེ་དམན་སྤུ་གུ་དེ་འདྲས་སྤྲུལ་སྤུ་གུ་ཡོད་མ་རེད་སྤྲུལ་པ་རེད་སྤུ་གུ་ཁ་ཤས་ཤིག་སྤྲུལ།

རྒྱ་གར་ནང་ཉི་མ་ཤར་དུས་བོད་ལ་ནམ་ལངས་མེད་ཡ་ཁུ་ཚུར་ས་རུང་དོ་པོ་ཡིན་ཙང་ནམ་ལངས་ཁ་མེད་འགྲོ་བ་དེ་འདྲ་ཅིག་ཞོགས་ཀས་གཅིག་ལ་སླེབས་པ་རེད་ད་དེ་འདྲའི་ཞིག་ཡིན་གསུངས་པ་རེད་ད་འདི་གྲུབ་ཆེན་ཅིག་ཡིན་པ་རེད་བསམ། ད་ང་ཐག་རིང་པོ་འདི་ཡོང་ཙང་རླུང་འཕར་ཤག་ཟེ། རླུང་འཕར་འདི་འདུག་ཅེས་པ་རེད། རླུང་འཕར་ནི་སྨན་པ་ཅིག་སྐད་གཏོང། བྱུག་པ་རྒྱག་དགོས་ཀྱི་རེད། རླུང་ལ་ཕན་ཡག་གི་བྱུག་པ་ཡོད་ལ་དྭང།

སྨན་པ་སྐད་གཏོང་ཙང་བྱུག་པ་གཅིག་ཡོད་བྱུག་པ་ལ་རྩམ་པ་ཡོད་རེད་མར་ཡོད་རེད་ཨ་ནི། ཅིག་ཡུངས་འབྲུ་གི་ཅིག་ཟ་ཁང་ཚོ་དགུ་ཕྲག་ལ་སྤྲད་གི་འདུག་ཨ། གོ་སྙོད། ཨོ་དེ་ཚོ་ནི་མར་ནང་ལ་བསྲེས་ན་དེ་ཡ་སོ་བྱུག་པ་རེད། དེ་འདྲ་གཅིག་གི་བྱུག་པ་ཙང་དེ་ང་ཕན་པ་མི་འདུག་ང་རྣལ་འབྱོར་པའི་བྱུག་པ་དེ་གིས་འགྲིག་པ་མི་འདུག་གསུང་ང་རའི་བྱུག་པ་ང་རས་བྱེད་དགོས་གསུང་ཡར་ནམ་མཁའ་ལ་ཕེབས་སྐྱིལ་ཀྲུང་བྱས་བཞུགས། བ་སྤུའི་བུ་ག་ཚང་མ་ནང་ལ་ཀུན་ད་ལྟ་བུའི་བྱང་ཆུབ་ཀྱི་སེམས་སྤྲོས་ནས་སྐྱ་ཆུར་ཆུར་ལ་ཕར་ཐུག་ཁོང་ཚོའི་ཕར་སྤྲོས། ཚུར་བསྟིམས།

prepared to anoint something on his body by means of zamba and, and, the butter and a few other things. And then Rahula said, I don't need this kind of anointments. uh, i can if i want uh, perfumes or something i can uh, do uh, uh, uh, anoint perfume by myself saying this then he made uh, he flew in this space and made a cross leg to them

ནི་ཆོས། རྒྱ་གར་ལ་ཤ་བ་རི་གེ་གསུམ་གྱི་ལས་འདས་པ་མ་ཧྲ་འདས་པ་དུ་སུ་མ་གསུང། ནི་བས་སོང། གྲུབ་ཆེན་རཱ་ཧུ་ལ། ད་དེའི་འོག་ལ་མཁས་གྲུབ་ཁྱུང་པོ་རྣལ་འབྱོར། ཁོ་རང་རེད། ཁྱུང་པོ་རྣལ་འབྱོར་རེད་ཁྱུང་པོ་རྣལ་འབྱོར་ག་སློབ་མ་དངོས་སློབ་སྟེ། མཉམ་མེད་སྔོན་ཐོན་གཅིག་ཁང་པ་ཆེན་པོ་མཉམ་མེད་རིན་ཆེན་བརྩོན་འགྲུས་བྱས་རེད་མཉམ་མེད་རིན་ཆེན་བརྩོན་འགྲུས་དེ་ཤངས་པ་རིན་ཆེན་བདུན་ལྡན་གྱི་དང་པོ་དང་པོ་ཡིན་ནི་གཉིས་པ་ཡིན་ཅིག་རེག་གི་ཡོད་རེད། མཉམ་མེད་རི་ཆེན་བརྩོན་འགྲུས་དེ་རྨོག་ལྕོག་རིན་པོ་ཆེ་རེད་ད་དེང་སང་བྱས་ན།

བརྒྱུད་པའི་བླ་མ་ཚོ་རེད་དངོས་གཞི་བླ་མ་རེད་ག་ནས་ཡིན་ནའི་བའི་དད་ལོག་བྱེད་རྒྱུ་ཡོད་མ་རེད་ཕྱོགས་གཅིག། གཉིས་སུ་ན་རང་རང་སོ་སོའི་ཆོས་འབྲེལ་ཐོབ་པའི་བླ་མ་ལ་དད་ལོག་བྱེད་དམ་ཚིག་བཟུང་རྒྱུ་ཡོད་མ་རེད། བླ་སློབ་དམ་ཚིག་ཉམས་སོང་ན་འགྲོ་ས་རྡོ་རྗེ་དམྱལ་བ་རེད། དེ་འདྲ་ཡིན་ཙང་བླ་སློབ་དམ་ཚིག་མ་ཉམས་པ་ཅིག་སློབ་མའི་ཕྱོགས་ནས་གལ་ཆེན་པོ་བྱེད་དགོས་རེད་བླ་མའི་ཕྱོགས་ཡིན་ནའི་སྲུང་བླ་སློབ་དམ་ཚིག་བླ་སློབ་གཉིས་ཀས་སྲུང་དགོས་རེད་མ་གཏོགས་ཁོ་ང་ལ་མ་བསྟེན་ནས་ཁོ་སྡུག་གྱོང་རེད་བསམ་བླ་མས་གང་དྲན་བྱེད་རྒྱུ་ཡོད་ཡོད་མ་རེད།

དེ། དོན་གྱི་སྡོང་པོ་འབྲས་བུ་དེ། བྱང་ཆུབ་སེམས། བྱང་ཆུབ་སེམས་དང་ཀུན་རྫོབ་བྱང་ཆུབ་སེམས་དོན་དམ་བྱང་ཆུབ་སེམས་སྟོང་ཉིད་གཉིས་པོ་དེ་གཅོད་སྒོམ་པའི་སྲོག་ཤིང་དེ་རེད། ད་ཁོ་གཉིས་གཉིས་ལ་ཡར་རྒྱས་གཏོང་ཡ་དང་བས། བོགས་འདོན་བྱེད་ཡ་དེ་གཅོད་རེད། ད་གཅོད་གཏོང་བོགས་བྱང་ཆུབ་སེམས་ཀྱི་བོགས་འདོན་བྱེད་ཁོ་གཉིས་རྩ་བ་ཉིད་ནས་མེད་ན་བོགས་ག་རེ་ཐོན་ཡོད་མ་རེད་མ་རྩ་མེད་པ། དེ་འདྲ་ཡིན་ཙང་གཙོ་བོ་དེ་སྦྱོང་ཞོར་བྱིན་རླབས་རིང་དེ་ཡག་པོ་དགོངས་དུས་སྦྱོང་དགོངས་དགོས་ཡིན་ཙང་ཞུ་རྒྱུ་སྦྱོང་དུས་ཞུ་གི་ཡིན་ཏེ་ཞུ་རྒྱུ་མ་བཏུང་ནས་བྱང་ཆུབ་སེམས་རང་དུ་གྱུར་ན་ཚུ་དོག་ཤིང་གི་རེད་བ་སྟོང་ཉིད་ད་ལ་ལ་ལ་ཙི་བཤད་གི་ཡོད་འདྲ་ཕལ་ཆེར་ལ་སྟོང་ཉིད་ལས་སླ་པོ་ཡོད་པའི་ཚོད་འདུག་སྟོང་ཉིད་ལས་སླ་པོ་རེད་བསམ་པའི་ཅིག་ལས་སླ་ཅིག་ཡོད་འདྲ། དེ་འདྲ་ཡིན་རོགས་བྱས་ན་ནི quality ཆོག་ཆོག་ཡིན་གི་རེད་ད་དེ་རིང་འདི་ག་ཙི་ལ་འཛམ་གླིང་ཡ། འདྲ་ད་དེ་སེམས་ཀྱི་ནང་དུ bodhicitta and emptiness are very in essential pillars

uh, of the path and some uh, maybe uh, most of you know about the Buddhist know, bodhicitta very well, but uh, some people think emptiness is quite simple. If emptiness is simple and easy, then we would be free from samsara quite quickly and easily, will, won't we? So that's all for this morning.